རྒན་རིན་ཆེན་མཚོ་གི་ཆི་རེད་ཟེར་ན། ཁོ་རང་གི་སློབ་སྦྱོང་དང་ཞིབ་འཇུག་གི་ཉམས་མྱོང་བརྒྱུད་ནས། དབྱིན་ཡིག་གི་སློབ་སྦྱོང་བྱེད་ཚུལ་སྐོར་ནས་ཁ་བརྡ་བྱེད་རྒྱུ་རེད། ཡ། དེ་ནས་དེ་རིང་གི་ལེ་ཚན་འདི་དངོས་སུ་འགོ་བརྩམས་རྒྱུ་ཡིན། ཡ། རིན་ཆེན་མཚོ་ཁྱོད་བདེ་མོ་ཡིན་ན།
མདོ་འཛིན་པ་བདེ་མོ།
བདེ་མོ་བདེ་མོ། ཨོ་ད་དེ་རིང་ཁྱོད་དཀའ་ལས་མ་འཛེམ་མ། ཆེད་དུ་ལེ་ཚན་འདིར་ཞུགས་ནོ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ནི་ཡིན། མདོ་འཛིན་པ་ཡང་བཀའ་དྲིན་ཆེ་ད་གི་འདི་མོ་གར་སྟེགས་ཟིག་བསྐྲུན་ནོ་བཀའ་དྲིན་ཆེ། འོ་ཡ་འོ་ཡ། དེ་ནས་ཐོག་མར་ཁྱེད་རང་གི་ཡིན་རྒྱུ་ན་རང་གི་ཕ་ཡུལ་ར། དེ་ནས་ཡིན་རྒྱུ་ན་ད་བར་ཆི་ཡེད་གོ་ནོ་དེའི་ཕྱོགས་ནས་ངོ་སྤྲོད་མདོར་བསྡུས་ཟིག་གནང། རེད་ད་ངི་ཕ་ཡུལ་ན་འདི་མཚོ་སྔོན་ཞིང་ཆེན་ཡ་རྫི་རྫོང། ད་རྡོ་སྦིས་ཞང་གི་ཡིན་མོ། རེད་རེད། ད་བར་ཡིན་རྒྱུ་ན་ད་འདི་ཟི་ལིང་གྲོང་ཁྱེར་ན། ད་ལོ་བཞི་ད་མེ་ཏོག་སློབ་གསོ་གི་ནུ། འདི་མོ་གི། ད་ལོ་བཞི་གི་ཡིན་ཞ་ཡིས་བྱིས་པ་ལོ་བཞི་གི་ཡན་ཆད། རེད། དེ་གི་མི་དར་མ་ལ་སོགས་ད་དབྱིན་ཇི་གི། ཆེད་ལས་རང་བཞིན་ཅན་གྱི་འདི་མོ་གི་སློབ་གྲྭ་ཟིག་སྒྲུབ་གི་ཡོད། རེད་རེད་རེད། འོ་རེད། དེ་ན་ཁྱོད་རང་ཉིད་ཡིན་རྒྱུ་ན་ཀྱི་ཟི་ལིང་ནས་ལག་ཆགས་ཡི། སློབ་གྲྭ་ར་དེ་སོང་ཡིན་རྒྱུ་མ་རེད་པ།

ཨོ་རེད་རེད་ད་ཁྱོད་འདི་བོད་ཡིག་སློབ་འབྲིང་ནོ་ཨེ་འདི་སྐབས་སུ་ད་ཁྱོད་བོད་ཡིག་མ་གཏོགས་ད་ཡིག་སྦྱང་མྱོང་ནི་རེད། ད་ད་ཇི་ལྟ་སོ་སྦྱང་མ་མྱོང་ནི་རེད་ཟེར་ན་ར་ད་འདི་ད་གི་སློབ་ཁྲིད་ཚང་མ་ཡོད་གི་མོ་དེ་ཡིན་ནའང་ད་དགེ་རྒན་ར་མེད་ད་དཔེ་ཆ་ཡོད་སློབ་ཁྲིད་ཡོད་ད་དགེ་རྒན་མེད་དེ་མོ་ཟིག་རེད།

ང་ད་ཐོག་ལོ་གཅིག་གི་རྗེས་ནས་ད་ཁྱོད་དངོས་སུ་ཞིབ་འཇུག་སློབ་མ་འདོན་དེ་མོ་ཟིག་རེད་ད་ཅིག་དངོས་གཞི་གི་འཛིན་གྲྭ་ལ་འཇུག་ར་ཞིབ་འཇུག་གི་སློབ་ཁྲིད་ར་ཙག་ཙིག་བླངས་ནི་རེད། དེ་མ་བླངས་ན་ཡང visa གི་ལ་ཀ་ནས་སྐྱོན་ཡོང་ག་ཟེར། ཡིན་ནམ་ན་ངས་ཁྱོད་ད་ལོ་གཉིས་གི་ཚར་དགོས་ནི་ཟིག་རེད་མོད། ཡིན་ནའང་ངས་ལོ་གསུམ་ན་བཏོན་དང་ནི་རེད་ད་ཚང་མ་ཚང་མ་ད།

ད་ངས་ཁྱོད་དབྱིན་ཇི་གི་གནད་དོན་ཆི་ཟོ་གི་ད་གནད་དོན་ད་ཞིག་མང་གི་ཡ་དང་མ་ཡང་ན་ད་ད་གནད་དོན་རིག་རིག་བཞིན་དུ་ད་ཆི་ཆི་ཟི་ཤ་ད་གནད་དོན་དུ་ཚང་མ་སེ་གོ་གི་ད་གི་ཞིག་ནི་ད reading programs རེད་ད་ད་གི reading གི་ད་ཆི་ཁ་ད་ཆི་ཁ་ཡ་ན་ད་གནད་དོན་རེད་གནད་དོན་དེ་སེ་གོ་གི་ད་ད་ཚང་མ་ལེན་རེད་ཡ། འོ་བདེན་གི་བདེན་གི་ད་དེ་ནང་ནས་དམིགས་བསལ་གི་ཅིག་གི་ཉི་ཚང་མ་ཤེས་དགོས་ནོ་གི།

ད་རྩོམ་ཡིག་འདི་བྲིས་བཏང་ནོ་ཁེར་མོ་མིན་ནོ། ད་རུང་མ་ར་རྩོམ་ཡིག་ཞིག་གི་གུ་སྐྱུ་ཡེད་རྒྱུ་ཧ་ཅང་གི་གལ་ཆེ་གི་ཟིག་རེད་ང་དེ་ཅི་ཐ་སོ། ད་འདི། ངའི་དཔྱད་རྩོམ་དེ་ཧ་ར་གི་གན་ཆོ་བཤད་དགོས་རྒྱུ་ལྟ་སོ་ང་ལྷག་པར་དུ་ག་ཅ་དུ་བཤད་གི་ཡ། ཨོ། བདེན་གི་བདེན་གི་གོ་ཐལ་གོ་ཐལ། ཨོ་རེད་ད་དེང་དང་ན་ཁྱོད་གོང་ནས་བཤད་ནོ་དེ་ར་ད་ཁྱོད་ཀྱིས་རིམ་པ་བཞིན་དུ།

ཆི་གི་གོང་འཕེལ་ལ་གཏོང་དགོས་དེ་ཕྱོགས་ནས་གང་མང་ཟིག་ཁ་བརྡ་བྱེད་གོ། རེད་རེད་རེད་ཡ།
ཨོ་ད་ཁྱོད་རང་གིས་འདི་ན་རྒྱུས་ལོན་ར་ད་ཞིབ་འཇུག་ལྟར་ན་འདི་ན། སྐད་རིགས་གཉིས་པ་འདི་ནམ་ཟིག་སྦྱངས་ན་ད་འོས་འཚམ་རེད་བསམ་གི་ར།
རེད་ད་སྐད་རིགས་གཉིས་པ་དེ་སྦྱོང་དགོས་ན་དེ་གི་སྐོར་ར་ད་མཁས་བ་ཚང་མ་གི་བཤད་ཚུལ་ཧ་ཅང་གི་མི་འདྲ་གི་མོ། ཨོ་རེད། ད་འདི་ཉིས་སྟོང་བཅོ་བརྒྱད་གི་ལོ་ཡང་ཞིག་གི་ད་འདིའི་ཐིས་སོག་གི་ནང་གི་མཁས་བ་གཟུགས་ཆེན་པོ་ཟེར་ནི་རེད་མོ། འདི་གི་བཤད་ཚུལ་ལྟར་ན་ད་གཟུགས་ཀའི་ཁོ་གི་མིང་ང་ད་སོར་རེས་ཨིན་ཧར་དྲག་གི་ཟེར་ནི།

དེ་ནས་འདི་གཙོ་བོ་འདི་སྐད་རིགས་གཉིས་པ་འདི་སྦྱང་དགོས་ན་ད་སྐད་རིགས་གཉིས་པ་དེ་སྦྱང་རྒྱུ་གི་ནུས་བ་དང་ཡང་ན་ཐབས་ཤེས་དེ་ཞེ་གི་གསོ་སྐྱོང་བྱེད་དགོས་ནི་མ་གཏོགས་ད་གི་གཙོ་བོ་ད་ལོ་ཚོད་དེ་མ་རེད་འདོད་གོ་གི་ཡ་དེ་གི་ཡིན་ན་ཡང་ད་མཁས་བ་གཞན་པ་ཁྲི་སྲོག་ནང་ན་མཁས་བ་གཞན་པ་ད་མང་ང་ཟིག་གི་དེ་དུ་ཚད་འཐད་ནི་རེད་མོ་ཁྱོད་བལྟས་ན་འདོད་གོ་ནི་རེད་ད་འདི

རེད་རེད་ཨོ་ལེ་ད་ངས་ཡང་གཞན་པ་ལ་ལ་གི་སྐོར་བཤད་ནོ་ཡིན་ན་ཅིག་ཨོ་ད་ཡིན་ནམ་ན་ཅིག་ལོ་ཡང་ཅིག་གསུམ་བཞི་གི་ཐོག་ནས་སྦྱང་དགོས་ནི་རེད་རེད་རེད་རེད་ཞིང་གསུམ་བཞི་གི་ཐོག་ནས་ད་ཅིག་ཀླད་པ་དེ་ཁ་ཕྱེ་དགོས་ནི་རེད་རེད་རེད་རེད་ཞ་ཡི་ཆོ་གི་ཅིག་རྒྱང་སོ་གི་ཅིག་ཆིག་ཁྲི་ཀླད་པ་གི་གྲུབ་ཆ་དེ་ཅིག་འབྲེལ་བ་ཡོད་ནི་དེ་མོ་ཟིག་གི་ར་རེད་ད་དེ་གི་ཕྱོགས་ནས་ཆི་ཟིག་ད་ཅིག་བཤད་རྒྱུ་ནི་རེད་ད་གཙོ་བོ་ཅིག་བཤད་དགོས་ནོ་དེ་མཁས་བ་ཚང་མ་གི་ལྟ་ཚུལ་མི་འདྲ་གི་མོ་བཤད་ཚུལ་ར་སྟངས་གི་མི་འདྲ་གི་ད་དེང་མང་གི་བཤད་ཚུལ་ནི་ཀླད་པ་གི་གྲུབ་ཚུལ་གི་སྟངས་ཤིག་ད་དེ་བྱིས་པ་དེ་སྐྱེས་མ་ཐག་ནས་ད

ཅིག་ཞ་ཡི་ཀུན་ཁྲིད་ཐབས་ཀྱི་ལོ་ལྔ་དྲུག་གི་ཁྲིད་ཐབས་དེ་སོང་ཡིན་འདི་ལོ་དར་མ་ཅན་གོ། རེད་རེད་རེད། ཉི་ཤུ་སུམ་ཅུ་གི་ནང་གི་དེ་ཅན་གོ་ཁྲིད་ན་ཞེ་གི་ཅིག་ཀ་ལིང་ར་འགྲོ་འོས་འཚམ་ཟིག་མ་རེད་མོ། རེད་རེད་རེད། དེ་འདང་ན་འདི་ཞ་ཡི་ཆོ་ར་དི་གི་མི་དར་མ་རྒན་པ་ཅན་གོ་འདི་ཁྲིད་རྒྱུ་གི་ཕྱོགས་ནས་ཅིག་བཤད་རྒྱུ་ར་ཡོད་ནི་རེད། ཡོད་ནི་རེད་མོ། ད་འདི་རིག་གཞུང་ཞིབ་འཇུག་ར་དི་གི་ཚན་རིག་པ་མང་ང་ཟིག་ལྟར་ན་གོ་གི་མོ། རེད། ད་དེ།

ཨོ་རེད་ད་ཞ་ཡི་ཆོ་ཁྲིད་སྟངས་དེ་མོ་ཟིག་རེད་མོ། རེད་མོ། ཨོ་ད་དེ་གལ་ཏེ་ཅིག་ཡང་ལོ་གཅིག་ཉི་ཤུ་ཡར་ཨེ་ཡོན་དེ་མོ་ཟིག་ཁྲིད་ན་ད་ཆི་གི་ཁྲིད་དགོས་གི།
ད་མི་དར་མ་ཟིག་མཚོན་ན་སྐད་རིགས་གཉིས་པ་དེ་སྦྱོང་རྒྱུ་ཐག་ཆོད་དགེ་རྒན་གྱི་ཁྲིད་ཐབས་ད་ཕལ་ཆེར་བྱིས་པ་དང་འདྲ་གི་མོ། རེད། ཡིན་ནའང་ད་ཅིག་དགེ་རྒན་གྱི་སྐད་ཆ་བཤད་སྟངས་དེ་ཡང་བྱིས་པ་ཆོ་གི་བཤད་སྟངས་ར་མི་འདྲ་གི་ཟེར་ན། དེང་གི། ཡིན་ནའང་ད་ཅིག་དངོས་ཡོད་ར་ད་ཁྱེད་རང་ནས་ད་མི་དར་མ་ཁྲིད་ན་ཡང་ཞེ་གི་ཧྲ་ཟིག་ཡ། ཨོ། དེ་ནས། དེ་ར་ཅིག།

གཙུག་ཡིག་ལོ་དྲུག་འདྲ་ཟིག་འགོར་སོང་ནི་རེད་ད་རང་གི་མྱོང་ཚོར་ལྟར་ན། ད་མེ་ཏོག་སློབ་གསོ་འདི་སྤྱི་གི་ར་སློབ་ཁྲིད་རྒྱུ་གི་རྣམ་པ་དེ་རྩེད་མོ་རང་བཞིན་གྱི་རྣམ་པ་རེད་མོ། ད་གཅིག་ཡིན་མི་དར་མ་ཡིན་ན་ཆོག་གོ་ཆུང་ཆུང་ཡིན་ན་ཆོག་གོ་ཞེ་གི་སྤྲོ་བ་ཡོད་ནི་དེ་མོ་ཟིག་རེད་མོ། དེ་གི་སྤྲོ་བ་ཡོད་རྒྱུ་མང་སོང་ན་ཡང་ཁྱིམ་བདག་ལ་ལ་ཟིག་གི་དེ་བཟི་ཡ། ད་ཞེ་གི་དང་ལེན་བྱེད་མི་ཐུབ་བ།

རྗེས་འདེང་གི་ལྟ་བ་བགྱི་མ་རེད། རེད་བ་ནི་མ་རེད་ད་བཞི་གི་རང་ད་ཆའི་སྤྱིར་བཏང་གི་ཅིག་ཤེས་རྒྱུ་མ་གཏོགས་བ་གི་ཁ་བརྡ་ཟེར་བ་ནི་མ་རེད་དབྱིན་གྱི་སྐྱོ་ཧ་ར་ཐིག་ཟ་བོ་ཞིག་བྱེད་ནི་མོ་རེད་ད་ཡིན་ནམ་ན་སྐད་རིགས་གཉིས་པ་དེ་སྦྱང་དགོས་ན་རང་གི་ཕ་སྐད་དང་ཕ་སྐད་དང་འདྲ་བའི་ད་གོམ་པ་རེ་རེ་སྤོས་འགྱོ་དགོས་ནོ་དེ་མོ་ཟིག་རེད་ཡ་ད་རང་ཨ་ཅིག་ཁྱོད་བྲིས་ར་བྲིས་བསམ་རྒྱུ་དེ་མོ་ཟིག་རེད་མོ་ད་བྱིས་པ་ཟིག་མཚོན་ཡང་ན་དང་ཐོག་ད་ཡིན་ནམ་ད་དང་གོ་གི

དེ་ཡིན་གྱི་ད་གཟོད་ད་ཅིག་མིང་ཚིག་དེ་བློ་བཟུང་གོ་ནར་ཡིན་ནམ་ན་དང་གོ་ད་གི་སྒྲ་གི་སྦྱོར་སྟངས་དེ་བློ་བཟུང་དེ་ནས་དཔེ་ཀློག་གི་ན་བཞི་དེ་ནས་དཔེ་ཀློག་གི་ནང་གི་དོན་ན་ད་ད་མིང་ཚིག་དེ་ཧ་ཅང་གི་ངོས་འཛིན་ཁ་རྩ་ཟ་གོ་གི་ཡ་དེ་གི་མི་ཚད་གི་དེ་གི་མིང་ཚིག་དེ་ཤེས་ནི་མི་ཚད་རང་གི་སྤྱི་ཚོགས་ད་ལྟའི་རང་གི་ཁོར་ཁོར་ར་ཁོར་ཡུག་ཡང་མིན་ན་རང་གི་འཚོ་བ་ན་བརྗེ་རེས་བྱེད་ཀྱི་ད་སོ་ད་གཟོད་ད་ངོ་མ་མིང་ཚིག་དེ་བློ་བཟུང་དང་ཟ་གོ་གི་ཡ་རེད་རེད་དེ་ངོ་བཟོ་བྱེད་གོ་གི། འོ་དེ་རེད། འོ་ད་སྤྱིར་བཏང་ཡིན་གྱི་ན་ད་དབྱིན་ཇི། སྦྱང་དགོས་ན་ཅིག་ཚང་མ་གི་འབྲི་ཀློག་ཉན་བཤད་ད་དེ་ལྟར་འཇོག་དགོས་རེད། རེད་རེད། དེའི་ཕྱོགས་ནས་གོང་འཕེལ་གཏོང་དགོས་ཟེར་གི་མོ། རེད། ཡང་ལ་ལ་ཟིག་ཡང་ཅིག་དམིགས་བསལ་གི་ཨོ། ད་ཁོ་ཡིན་གི་ར་ཅིག་གི། ཡང་རིག་གཞུང་ར་དེ་ཞིབ་འཇུག་མི་ཡིས། ད་སྤྱིར་བཏང་གི་ཁོ་ཡིན་གྱི་ན་ཕྱི་རྒྱལ་པ་ཟིག་ག། ཁ་བརྡ་ཡི་ཆོད་དུ་མོ་ཟིག་ཤེས་ན་ཆོག་ཡང་ན་ཅིག་ཁ་བརྡ་ཟིག་ཡི་དཔའ་ཟིག་ཤེས་སོང་ན། དབྱིན་སྐད་གི་ལམ་ནས། རེད། ཡིན་གཏང་ན་ཆོག་ཟིག་བཏང་ན། ད་ད་ཅན་གོ་ད་གི།

དྲ་ལམ་ནས་ཁྲིད་གོ་ནོ་དུ་མོ་ཡོད། རེད་རེད་ད་བར་ཉི་མ་གཟིགས་ཐོ་ཧྥུ་ར་ཡ་སི་འདི་གཅིག་རྒྱུགས་ལེན་རྒྱུ་ར་དུ་མོ་དེ་ར་གཅིག་བྱེད་ལེ་ད་སྤྱིར་སྐད་ནི་སྤྲོ་ནི་རུ་ཡོད་ཁོ་གི་མོ་རེད། དེང་དང་ན་འདི་ཐོ་ཧྥུ་ར་ཡ་སི་འདི་གཉིས་ཀ་གཅིག་བླངས་ན་རྒྱུགས་དེ་བླངས་ན་གཅིག་གང་སླ་ནོ་ར་གང་གཅིག་དཀའ་ནོ་དེ་བཤད་རྒྱུ་ཡོད་ནི་རེད་ད་གཅིག་གི་ཐོག་ནི་ཁྱད་པར་ཡོད་ནི་རེད། གཅིག་གི་ད་ཁྱད་པར་མེད་ཁ་འདྲ་ཟི་རེད་ད་ཡང་ཉིན་ཚང་མ་གི་ད་དཔེ་ལེན་གྱི་ན་ད་དེ་ཐོ་ཧྥུ་དི་ཡི་ནམ་ན་གི་ད། རིག་གཞུང་ཞིག་གཏིང་ཟབ་མོ་ཟིག་མ་ཤེས་ན་ཐོ་ཧྥུ་ཞིག་དཀའ་གི་ཟེར་གོ་མོ་ད་ཁག་གི་རྒྱུགས་ཀི་ད་གི་གྲུབ་ཚུལ་ལ་ཀ་ན་ཟིག་གི་ཟིག་མི་འདྲ་གི་མོ་རེད་ད་གི་ཐོ་ཧྥུ་ཡིན་གྱི་ན་ད་གཙོ་བོ་ད་གི་འདྲི་ཚིག་གི་ལ་ཀ་ནས་ད་ཆོས་འདྲི་བ་ཡོང་ནོ་འདྲི་ཚིག་ཟ་གཅིག་དང་གཉིས་བཅུ་དག་ཕལ་ཆེར་གི་ད་ཚང་མ་ད་རིག་གཞུང་ཞིབ་འཇུག་ག་འདྲི་བ་ཡོང་ཏག་ཏག་རི་མོ་ད་ཡ་སི་ད་གི་རྒྱུགས་ལེན་འཇུག་ད་གི་དུས་ཚོད་ཡིན་གྱི་ན་ཡང་ཡ་ད་ཐོ་ཧྥུ་ད་དུས་ཚོད་སིང་གི་རིང་རི་མོ་ཨང་ཨང་ཡ་སི་ད།

འཛིན་གྲྭ་དེ་ནང་ཞུགས་ན་འདོད་ན་སོང་ཡིན་ཐོག་མར་གཅིག་ཉན། དེ་ནས་ཚོད་ལྟ་ཡིན་ནོ་རྗེས་ནས་རང་གི་བློ་བབ། དེ་ནས་རང་གིས་འདོད་ན་ད་ཁྱོ་འཛིན་གྲྭ་དེ་ནང་ཞུགས་ན་ཆོག་གོ་མོ། ཡིན་ནི་རེད་ད་དམིགས་བསལ་ཡ། གི་ཅིག་འོ་ད་ཞིག་སོང་ཉན་དང་ལེན་ཅན་ངེས་པར་དུ་ཞུགས་དགོས་འདུག་མི་འདུག་མ་རེད་མ་རེད། མ་རེད་མ་རེད་ཨང་ཨང། དེང་རང་གི་ན་ཞིག་དང་ད་སློབ་གྲྭ་གི་འདི་ཚོད་ལྟ་གི་སློབ་ཁྲིད་ནི་རི་མོ། རེད། ཚོད་ལྟ་གི་སློབ་ཁྲིད་གི་ནང་ཞུགས་དེ་དང་ཨོ། འདི་རང་གི་བློ་བབ་ནི་ཟི་རིས་ད་ནང་གི་བསྡད་ན་ཆོག་ནི་རི་མོ།